ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་བོད་བརྒྱུད་ནང་བསྟན་བཙུན་མའི་སློབ་གཉེར་ཁང་གི་དགེ་བཤེས་མའི་ལོ་འཁོར་རྒྱུགས་སྤྲོད་དེ་བཞིན་ཟླ་བ་འདིའི་ཚེས་ཉི་ཤུ་རྩ་བཞི་ཉིན་བཞུགས་སྒར་དུ་རྟེན་གཞི་བྱས་པའི་བཙུན་དགོན་དགའ་ལྡན་ཆོས་གླིང་ནང་བསྟན་སློབ་གཉེར་ཁང་དུ་མཇུག་སྒྲིལ་གནང་ཡོད་པ་རེད། ད་ལོའི་ཡིག་རྒྱུགས་འདི་བཞིན་ཕྱི་ཟླ་བདུན་པའི་ཚེས་བདུན་ནས་ཟླ་བ་འདིའི་ཚེས་ལྔ་བར་རང་སྦྱོང་དང། ཚེས་དྲུག་ནས་ཉི་ཤུ་རྩ་བཞི་བར་ཉིན་གྲངས་བཅུ་དགུའི་རིང་ཡིག་རྒྱུགས་དངོས་གཞི་བླངས་ཏེ་རྒྱུགས་སྤྲོད་ནང། རྒྱ་གར་དང་བལ་ཡུལ་གཉིས་ནས་བཙུན་དགོན་ཁག་དྲུག་ནས་བཙུན་མ་གྲངས་དགུ་བཅུ་གོ་བཞི་མཉམ་ཞུགས་ཀྱིས་འདི་ལོ་དགེ་བཤེས་མ་ལོ་རིམ་བཞི་པ་ཐོན་མཁན་གྲངས་བཅུ་གཅིག་བྱུང་ཡོད་པ་རེད་འདུག་དགེ་བཤེས་མའི་རྒྱུགས་སྤྲོད་དོ་དམ་ལྷན་ཚོགས་ཀྱི་ཚོགས་གཙོ་བཙུན་དགོན་སྒྲོལ་མ་གླིང་གི་སློབ་སྤྱི་ངག་དབང་བསྟན་འཛིན་ལགས་ཀྱིས་འདི་ག་ཨ་རི་རླུང་འཕྲིན་ཁང་ལ་དགེ་བཤེས་མའི་རྒྱུགས་སྤྲོད་སྐོར་ལ་ངོ་སྤྲོད་གནང་དོན།
དགེ་བཤེས་མའི་ཡིག་རྒྱུགས་ཀྱི་སྐོར་ཟེར་བཞག་འདུག་དགེ་བཤེས་མའི་རྒྱུགས་སྤྲོད་ཀྱི་སྐོར་ཟེར་ན་ད་དགེ་བཤེས་མའི་ཡིག་རྒྱུགས་ནང་ལ་ཡག་ཨ་ལས་རྒྱུགས་སྤྲོད་ནང་ལ་ཡག་ཚུད་པ་ལ། ཨ་ནེ་ཡའི་དགོན་སྡེ་སོ་སོ་གི་ནང་ལོགས་ལ་གཞུང་ཆེན་བཀའ་པོད་ལྔ་ལ་ལོ་ངོ་བཅུ་བདུན་སློབ་སྦྱོང་བཟོ་ཚར་ནས་བརྒྱ་ཆ་བདུ་བརྒྱ་ཆ་བདུན་ཅུ་དོན་ལྔ་ཡན་ཆད་ཕར་ཕྱིན་རེད་དབུ་མ་རེད་ཚད་མ་འདུལ་བ་མཛོད་གང་ག་འགོ་ལེ་བརྒྱ་ཆ་བདུན་ཅུ་དོན་ལྔ་ལོ་རེ་འདི་ལོ་ལོ་དེ་དང་བརྒྱ་ཆ་བདུན་ཅུ་དོན་ལྔ་རེ་ཡན་ཆད་ལོན་པ། དེ་འདྲས་བཟོ་ནས་ལོ་ངོ་བཅུ་བདུན་ཐོན་ཟིན་པ། ད་གཟོད་གཞི་ནས་ནས་ཨ་ནི་དགེ་བཤེས་མའི་ཡིག་རྒྱུགས་ནང་ལ་ཡ་ཚུད་གི་ཡོག་རེད། ཨ་ནི་དགེ་བཤེས་མི་ཡི་རྒྱུད་ནང་ལ། ཨ། གཞུང་གཙོ་བོ་དེ་གཞུང་བཀའ་པོད་ལྔ་གི་སྟེང་ནས་ཡིག་རྒྱུགས་གཏོང་ཡ་དེ་ཕར་ཕྱིན་དབུ་མ་རྣམ་འགྲེལ་འདུལ་བ་མཛོད་བྱས་ནས། གཞུང་ཆེན་ལྔ་གི་སྟེང་ནས་འདུག་སེ་བྱས་ནས་རྒྱུགས་སྤྲོད་བཏང་གི་ཡོག་རེད། ཨ་ནེ་ཡི་དགེ་བཤེས་མའི་ཡིག་རྒྱུགས་ཡི་དགེ་བཤེས་མ་གི་འདི་སྤྱིར་བཏང་ཉིས་སྟོང་བཅུ་གཉིས་ལོ་ནས་འགོ་བཙུགས་རེད། འདུག་སེ་བྱས་ནས་འགོ་བཙུགས་པའི་བཟོ་འདྲ་ཞིག་ཆགས་རེད་ཨ་ནེ་བཅུ་བཞི་ལོ། བཅོ་ལྔ་ལོ་བཅུ་དྲུག་ལོ་བཅུ་བདུན། བ་འདུག་སེ་བྱས་ནས་ད་ཉིས་སྟོང་བཅུ་དྲུག་ལོ་ཐེངས་དང་པོ་ཐོན་རེད། ཨ་ནེ། བཅུ་བདུན་བཅོ་བརྒྱད་བཅུ་དགུ་བཟོ་རེད་ད་དགེ་བཤེས་མ་དེ་གཉིས་ཐེངས་བཞི་ཙམ་ཐོན་ཚར་རེད། ཨ་ནི་འཛིན་གྲྭ་བཞི་ཏག་ཏག་ཡོད་རེད། དེ་བཞིན་དགེ་བཤེས་མའི་རྒྱུགས་སྤྲོད་དོ་དམ་ལྷན་ཚོགས་ཀྱི་ཚོགས་མིའི་གྲུབ་ཆའི་སྐོར་ལ་ཚོགས་གཙོ་ངག་དབང་བསྟན་འཛིན་ལགས་ཀྱིས་མུ་མཐུད་འགྲེལ་བརྗོད་འདི་ལྟར་གནང་སོང། ཚོགས་ཆུང་གི་གྲུབ་ཆ་དེ་དག་ངས་ད་གིན་ཤུགས་ཤུགས་ཤིག་ལབ་ཚར་ཡིན། ཨ་ནི་ང་ཚོ་དགེ་ལུགས་བཙུན་དགོན་ཁག་དྲུག་དེ་ནང་ནས་དགེ་ལུགས་ཨ་ནི་ཚོགས་གཙོ་གཅིག་དང། དྲུང་ཡིག་གཅིག་དང་ལས་རོགས་གཅིག་བཟོ་ནས། གཙང་གཞི་གི་ལས་དེ་སྐྱེལ་གྱི་ཡོད་རེད། ཨ་ནི་སྤྱིར་བཏང་གི་དེ་ནང་ཚོགས་མི་ནང་ལོགས་ལ། ཨ་ནི་མཚན་ཉིད་གྲྭ་ཚང་ནང་ནས་གཅིག་བྱས།

ཡར་བ་བཞི་བཅས། འདུག་སེ་བྱས་ནས་དེ་ཆ་གཙོ་བོ་དེ་གདན་ས་ཁག། དྲི་ཤོག་བཟོ་གི་ཡོད་རེད། ལན་འོ་ཞིབ་བཤེར་འོ། གདན་ས་ཁག་གིས་བཟོ་གི་ཡོད་རེད་ང་ཚོ་འདི་ལས་སྤྲད་ཚར་བ་དང་ཕར་གཏོང་གི་ཡོད་རེད། ཨ་ནི་ཡན་ལག་གི་སློབ་ཚན་ནང་ལོགས་ལ། རྒྱལ་རབས་ཆོས་འབྱུང་དང་བརྡ་སྤྲོད་དང་སྙན་ངག་དང་འདི་ཚོ། ཨ་ནི་ས་ར་ལ་ཕར་གཏོང་གི་ཡོད་རེད་ཞིབ་བཤེར་བཟོ་ཡ་དང་དྲི་ཤོག་བཟོ་མཁན་གང་ག། ཨ་ནི། ཚན་རིག་དེ་དཔེ་མཛོད་བོད་ཀྱི་དཔེ་མཛོད་ཁང་གི་ཕྱིའི་ཚན་རིག་གི་སློབ་ཚན་ཚན་རིག་གི་ད་ག་ས། ལས་ཀ་བཟོ་དུས་ངས་ཟ་དུས་ཀྱི་ཡོད་རེད། འོ་ཁོ་ཚོ་གི་བཟོ་གི་ཡོད་རེད། འོ་དེ་འདྲས་རེད། རྩ་བའི་དགེ་བཤེས་མའི་རྒྱུགས་སྤྲོད་ལོ་རིམ་དང་པོའི་རྩ་བའི་བསླབ་གཞིར་མངོན་རྟོགས་རྒྱན་སྐབས་དང་པོ་ནས་གསུམ་པ་བར་འགྲེལ་པ་དོན་གསལ་རྣམ་བཤད་སྙིང་པོའི་རྒྱན་དབུ་མ་འཇུག་པ་དགོངས་པ་རབ་གསལ་རྣམ་འགྲེལ། ཐར་ལམ་གསལ་བྱེད་དང་ཡན་ལག་སློབ་ཚན་དུ་བརྡ་སྤྲོད་སུམ་ཅུ་པ། རྒྱལ་རབས་ཆོས་འབྱུང། ལོ་རིམ་གཉིས་པར་རྩ་བའི་བསླབ་གཞིར་མངོན་རྟོགས་རྒྱན་འགྲེལ་པ་དོན་གསལ་རྣམ་བཤད་སྙིང་པོའི་རྒྱན། དབུ་མ་འཇུག་པ་དགོངས་པ་རབ་གསལ། ཚད་མ་རྣམ་འགྲེལ་ཡན་ལག་སློབ་ཚན་དུ་བརྡ་སྤྲོད་རྟགས་འཇུག། རྒྱལ་རབས་ཆོས་འབྱུང་ཚན་རིག་དང། ལོ་རིམ་གསུམ་པར་རྩ་བའི་སློབ་ཚན་དུ་ཚད་མ་རྣམ་འགྲེལ། འདུལ་བ་འོད་ལྡན་རྩ་འགྲེལ། མཛོད་གནས། ཡན་ལག་སློབ་ཚན་སྙན་ངག་དང་ཆོས་འབྱུང། དབང་རྩ་ཚན་རིག་བཅས་དང། ལོ་རིམ་བཞི་པས་ཀྱང་གོང་གི་གཞུང་དེ་དག་ལ་མཇུག་སྐྱོང་དང་ཡན་ལག་སློབ་ཚན་དུ་གཞུང་གང་རུང་ལ་ཉམས་ཞིབ་ཀྱི་དཔྱད་རྩོམ། ཆོས་འབྱུང། དངོས་ཁམས་ཚན་རིག་བཅས་ཡོད་པ་རེད་འདུག། དེ་དང་ཕྱོགས་མཚུངས་འདི་ལོ་དགེ་བཤེས་མའི་ལོ་རིམ་བཞི་པ་ཐོན་མཁན་བལ་ཡུལ་ཀོ་པན་དགོན་གྱི་བཙུན་མ་ཐུབ་བསྟན་ཆོས་སྒྲོན་ལགས་ཀྱིས་འདས་པའི་ལོ་གཉིས་རིང་དགེ་བཤེས་མའི་རྒྱུགས་སྤྲོད་གཏོང་ཐབས་མ་བྱུང་ཡང་འདི་ལོ་སྔར་རྒྱུན་ལྟར་ཡིག་རྒྱུགས་གཏོང་ཐུབ་པ་བྱུང་བར་དགའ་ཚོར་བྱུང་བ་འདི་ལྟར་གསུངས་གནང་སོང། ན་ཚ་དེའི་རྐྱེན་པས་ད་ལོ་དེའི་རྒྱུགས་སྤྲོད་དེ་གཏང་ཡ་རག་གི་མ་རེད་བསམ་ནས་ནས་ར་སེམས་རེ་རེ་བྱུང་བསྡད་ན་དེ་ན་ཚ་དེ་བག་ཙམ་གུ་ཡངས་པོ་ཆགས་བྱས་ནས་རྒྱུགས་སྤྲོད་དེ་གཏང་ཡ་རག་སོང་ནས་དེ་དགའ་བོ་བྱུང། ད་ཇི་ལྟར་ང་ཚོས་ནི་རྒྱུགས་སྤྲོད་གཏང་ཡ་འདི་ལ་ནི་སོ་སོ་གི་དགོན་པ་གི་བླ་མ་དགེ་བའི་བཤེས་གཉེན་མཁན་པོ་ནི་ལས་སྣེ་མོ་ཡི་སྐུ་ངལ་མང་པོ་ཞིག་རེ་སྐྱོན་ཡོད་རེད་དེ་མ་ཟད་ང་ཚོས་ད་རྒྱབ་ལོགས་ལ་དེ་གྲ་སྒྲིག་གནང་མཁན་ཚོགས་པ། ཁྱེད་ཚོ་གི་སྐབས་སུ་སྐུ་ངལ་མང་པོ་སྐྱོན་ཡོད་རེད་ད་ཕན་ཚུན་ཚང་མ་གི་བྱས་རེས་བྱས་ནས་མདང་དམུ་ང་ད་ལོ་ང་ཚོ་ལ་ནི་དེ་གོ་སྐབས་དེ་འདྲའི་གཏང་ཡའི་གོ་སྐབས་རག་པ་དེ་ཚང་མ་ཡི་ད་སྐུ་ངལ་སྐྱོན་པའི་བཀའ་དྲིན་གི་ནི་ད་ལོ་ཡག་པོ་བྱས་གོ་སྐབས་ཡག་པོ་བྱས་རག་སོང་དེ་བྱས་ནས་ཚང་མ་ལ་ནི། ཐུགས་རྗེ་ཆེ་ཞུ་ཡས་ཡིན། གཞི་རྩའི་ནང་བསྟན་བཙུན་མའི་སློབ་གཉེར་ཁང་གི་དགེ་བཤེས་མའི་རྒྱུགས་སྤྲོད་འདི་བཞིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལྟར། ཆོས་རིག་ལས་ཁུངས་དང་བཙུན་མའི་ལས་འཆར་གྱི་གོ་སྒྲིག་འོག་དགེ་བཤེས་མའི་རྒྱུགས་སྤྲོད་དོ་དམ་ལྷན་ཚོགས་ཆེད་འཛུགས་ཀྱིས། ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་དགེ་བཤེས་མའི་རྒྱུགས་སྤྲོད་ཐོག་མར་ལག་བསྟར་དབུ་འཛུགས་གནང་སྟེ་དགེ་བཤེས་མ་ཐོག་མ་དེ་བཞིན་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ཐོན་ཏེ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་བར་དུ་མུ་མཐུད་ཐོན་ཡོད། འདས་པའི་ལོ་གཉིས་ཀྱི་ནང་ཏོག་དབྱིབས་ནད་དུག་ཁྱབ་བརྡལ་གྱིས་རྒྱུགས་ལེན་བྱ་ཐབས་མ་བྱུང་སྟེ་འདི་ལོ་ནས་སྔར་རྒྱུན་ལྟར་ཡིག་རྒྱུགས་འགོ་འཛུགས་བྱས་པ་ཞིག་རེད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ཡིན།